བླང་དོར་གྱི་ཉམས་ལེན་བྱེད་སྟངས་ཀྱི་ཆོས་དེ་གསུངས་པ་དེའི་དུས་ཚོད་དེ་ལ་ང་ལ་དེའི་ང་ལ་ད་ལྟ། སོ་སོར་ད་གང་བྱེད་གསུང་ཆོས་ཞུ་བ་བྱས་ཅིག་གང་ཐུབ་ཅིག་བྱེད་ཀྱི་ཡོད་ད་དེ་འདྲའི་དུས་ཚོད་དེ་ཡང་དེ་ཉག་མཐུན་རྐྱེན་དེ་ཡང་ཚང་བཞག་བསམ། དེ་མ་ཚད་པ་ཞིག་ནི་ད། བླ་མས་ཆོས་གསུངས་པ་ལྟར་དུ་ཉམས་ལེན་ཚུལ་བཞིན་དུ་གནང་མཁན་གྱི་སྐྱེས་བུ་དམ་པ་བསམ་གྱིས་མི་ཁྱབ་པ་ཡང་དེང་སང་ཡོད་དང་ཡོད་བཞིན་པ་རེད་བསམ། དེ་འདྲའི་དུས་ཚོད་དེ་ལ་ཡང་ད་དེ་ལ། ཡང་མི་གཞན་དག་ཅིག་གིས་གང་ཟག་གཞན་དག་ཅིག་གིས་དེ་ལ། ང་ཚོ་དང་བ་རུ་སྐྱེས་ནས་ད། ཁོང་གི་ཆེད་ཉམས་ལེན་གནང་སྟངས་ནང་བཞིན་ཅིག། ཡང་གང་ཟག་གཞན་དག་ཅིག་ཉམས་ལེན་གནང་བ་ཡིན་ཙང་དེའི་རྗེས་འཇུག་པ་དེ་ཚང་བཞག། ད་འདི་ག་རེ་ཟེར་ན་དེ་ཚང་ནི་སོ་སོ་གར་བྱེད་ད་སོ་སོ་ཡང་ད་དེ་ཁོང་ཚོའི་ཉམས་ལེན་གནང་སྟངས་ནང་བཞིན་དཔེར་ན་སྐྱབས་མགོན་རིན་པོ་ཆེ་ཆོས་ག་རེ་གསུང་ཆོས་གསུང་གི་རེད་གསུང་བ་དེ་ང་རང་ཚོ་ལ་དེ་འདྲ་གི་སྐྱབས་མགོན་རིན་པོ་ཆེ་དངོས་སུ་བྱོན་པ་དེ་ང་རང་ལ་མཇལ་བཞག་མཇལ་བ་ཙམ་དུ་མ་ཟད། ཆོས་གསུང་གནང་ཡོད་རེད། དཔེ་ཞིབ་པོ་དེ་འདྲ་ཉམས་ལེན་མ་ཐུབ་ནའང་སོ་སོས་གང་ཐུབ་ཐུབ་ཅིག་ཉམས་ལེན་བྱེད་ཡས་ཅིག། བསླབ་བྱ་ཅིག་གསུངས་ཡོད་རེད་དེ་ནས་དེ་ཡང་དེང་སང་ང་ལ་ཚང་ཤག་དེ་མ་ཚད་པ་ཅིག་གི་བསླབ་བྱ་དེ་ལ་ཚུལ་བཞིན་དུ་ཉམས་ལེན་གནང་མཁན་གྱི་སྐྱེས་བུ་དམ་པ་བསམ་གྱིས་མི་ཁྱབ་པ་དང་དཔེར་ན་ང་རང་ཚོ་དེ་ཕ་ཡུལ་ཕ་རག་ལ་མི་ལྟ་སྒོམ་ཆེན་དེ་འདྲ་བསམ་གྱིས་མི་ཁྱབ་པ་བྱུང་ཡོད་པ་རེད་བ་ཨོའོ་དེ་འདྲའི་བྱུང་ཤག་དེ་ཚོ་ལ་ཡང་གང་ཟག་གཞན་དག་གིས་ད་དེང་སང་གི་དྷ་རམ་ས་ལ་དེ་ཚོ་ལ་ཉམས་ལེན་གནང་བྱས་ཚུལ་བཞིན་གནང་མཁན་དེ་འདྲ་ཡོད་རེད་བ་ཨོ་ཁོང་ཚོའི་དེ་འདྲའི་ཅིག་འདུག་ད་དེ་ངས་སོ་སོ་ཡང་ད་དེ་ལ་དཔེ་ལེན་ནི།

ཆ་མེད་བྱས་ད་ཡི་ཡར་ལྟ་བྱེད་ས་ཡི་ག་རེ་སོགས་རེ་ད་གཅིག་རེ་བ་གང་ག་བ་གི་ཉམས་ལེན་གནང་མཁན་གྱི་གང་ཟག་དེ་འདྲ་ཡོད་ད་ཡོད་བཞིན་པ་དེ་རེད་བྱས་ད་སོ་སོའི་ཡི་དེ་ད་ག་དེ་ལ་ག་མིག་ཡར་ལྟ་བྱས་བྱས་ཡོད་པ་མ་རེད་མ་གཏོགས་ག་དེ་གི་ག་མིག་ཡར་ལྟ་བྱས་ན་ད་དེ་བྱེད་ས་ཡི་མཐུན་རྐྱེན་དེ་ཚོ་ཆགས་ད་ང་རང་ལ་ཚང་ཤག་ཨ་བསམ་བྱས་དེ་བྱས་བསྟན་པ་གནས་དང་དེ་རྗེས་འཇུག་ཅེས་དེ་རེད་ད་གཞན་ཕྱིར་སྙིང་ནི་བརྩེ་བ་ཟེར་དེ་རེད་སོ་སོའི་ད་སོ་སོའི་ངོས་ནས་ཆོས་རེ་བཞིན་གྱི་སྒྲུབ་པ་ཉམས་ལེན་བྱེད་བཞིན་བསྡད་ཀྱི་ཡིན་ན་ད་དེ་ལ

ད་ག་རེ་སོང་བ་རེད་ག་རེ་མ་སོང་ན་སྐལ་པ་བཟང་པོ་ཡིན་བསམ་པས་གཙོ་བོར་བྱས་ན་དགའ་བ་དཔེ་མི་སྲིད་དགའ་བོ་ཡིན་བསམ་ད་དགའ་བ་ལམ་སང་ཁོ་ཡོད་ག་རེ་སོང་དགའ་བོ་ཡིན་བསམ་པ་དེ་ལམ་སང་ར་བསམ་ཐུབ་ཀྱི་མི་འདུག་བ། དེ་དགའ་བོ་ཡིན་བསམ་པའི་བསམ་བློ་དེ་ཕྱོགས་བྱེད་པ་ལ་དེ་དགོས་མཁོ་ཡོད་ས་རེད། སོ་སོ་དེའི་སྒང་ལ་ཧུར་ཐག་པ་དང་བྱས་སློབ་སྦྱོང་བྱས་སློབ་སྦྱོང་བྱས་ནས་སོ་སོ་ག་ལ་གང་འཚམ་ཅིག་ཡ་ཉམས་ལེན་རུ་བྱས་ནས་ཉམས་ལེན་རུ་ག་ལ་གང་འཚམ་ཅིག་བྱེད་ཐུབ་པ་བྱུང་ན་ཨོ་ནེ་ད་གཞི་ནས་བསམ་བློ་བཏང་ཡོང་དུས་ད་ད་ནས་ངས་སྔ་མ་ནས་ག་ག་ཡོད་མ་རེད་ད་དེང་སང། ཉམས་ལེན་དུ་བྱེད་ཅེས་ག་ལ་གང་འཚམ་ཅིག་ང་རང་དངོས་གནས་དྲང་གནས་ཅིག་རུ། ཉམས་ལེན་དུ་བྱེད་ཐུབ་པའི་ལག་རྗེས་རུ་དེ་འདྲ་སྟོན་རྒྱུ་འདུག་ད་འདི་དངོས་གནས་དྲང་གནས་ག་རེ་རེད་ཟེར་ན། ལུས་རྟེན་འདི་འདྲ་ཞིག་ཐོབ་པ།